དེ་ནི་བདག་དང་བཅས་ཏེ་སའི་གོ་བདག་གོ། གང་ཟག་དང་བདག་གཉིས་དོན་གཅིག་ཟེར་ཡ་གོ་ལ་བསམ་བློ་བཏང་ནས་ནི། བསམ་བློ་གཞན་མ་བཅུག་དངོས་སུ་དེ་བཀོད་པ་ཡིན་པར་བར་བཟོ་སྦྱོར་སྐྱེ་འདི་རེད་ཡ། བདག་དང་བཅས་པ་ཡིན་ཏེ། སྲོག་ལྡན་ཡིན་པའི་ཕྱིར། སྲོག་དང་ལྡན་དུ་ཟིན་ན་ཁོ་ལ་ག་རེ་ཟེར་གང་ཟག་དེའི་རྒྱུད་ལ་ནི་སྲོག་ཡོད་རེད་དེ་ལ་གུས་ཡར་བ་ཚེ་དང་ལྡན་པའི་ཕྱིར་ཚིག་ཡར་རེད་སྲོག་དང་ལྡན་པའི་ཕྱིར་ཚེ་དང་ལྡན་པའི་ཕྱིར་ལབ་པ་རེད་པ། བདག་ཡིན་ཏེ་སྲོག་ཆོས་ཅན་དུ་བཟུང་ཡང་གང་ཟག་དེ་གིས་རྟགས་དེ་སྒྲུབ་ཀྱི་མཐུན་ཕྱོགས་དང་མི་མཐུན་ཕྱོགས་གང་ལ་ཡང་མ་མཐོང་བ་ཡིན་པ་དང།